ཕ་ཡུལ་གླེང་སྟེགས།
ཕ་ཡུལ་གངས་ལྗོངས་ལ་ལྟ་བའི་གླེང་ཚན་ཞིག་ཡིན།
ལས་རིམ་དེ་ནི་གཙོ་བོ་བོད་ནང་གི་བོད་མི་ཚོའི་གནས་སྟངས་སྐོར་གྲོས་གླེང་ཞུ་ས་ཞིག་ཡིན།
ང་ཚོས་ལས་རིམ་འདི་བརྒྱུད་ནས་བོད་ཀྱི་ནང་གི་གནས་སྟངས་ལ་དོ་སྣང་སྔར་ལས་ལྷག་པ་བྱེད་ཡོང་ཐབས་བྱེད་ཀྱི་ཡོད། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་པ་ཚེ་རིང་སྐྱིད་དང། ང་པད་མ་རྡོ་རྗེ་ཡིན། ཉན་མཁན་རྣམ་པ་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་ལྔ་པོའི་ཟླ་བཅུ་པའི་ཚེས་བཅུ་དགུ་དང་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་ཟླ་བ་བཅུ་གཅིག་པའི་ཚེས་ཉི་ཤུ་དྲུག་གཟའ་ཟླ་བའི་ཉིན་གྱི་ཕ་ཡུལ་གླེང་སྟེགས་ཀྱི་ལས་རིམ་ལ་གསན་པར་ཐུགས་རྗེ་ཆེ་ཞུ་གི་ཡིན།
དེ་རིང་གི་ཕ་ཡུལ་གླེང་སྟེགས་ལས་རིམ་གྱི་ནང་དཔལ་གསང་ཆེན་སྔ་འགྱུར་རྙིང་མའི་དབུ་འཛིན་ཁྲི་རབས་བདུན་པ་ཀཿ་ཐོག་དགེ་རྩེ་རིན་པོ་ཆེ་འགྱུར་མེད་བསྟན་པ་རྒྱལ་མཚན་མཆོག་གཟའ་ཟླ་བའི་ཉིན་མོ་དགོངས་པ་ཆོས་དབྱིངས་སུ་ཐིམ་པ་དང་ཁོང་གི་མཛད་འཕྲིན་དང་འདས་མཆོད་གྲ་སྒྲིག་སོགས་ཀྱི་ཐོག་གྲོས་གླེང་ཞུས་པ་ཞིག་རྒྱང་བསྲིང་ཞུ་བ་ཡིན།
དེ་རིང་གི་བོད་དོན་གསར་འགྱུར་ནང་དུ་གོང་ས་མཆོག་གིས་ཉི་ཧོང་གི་ནང་གི་ཐེངས་འདིའི་མཛད་འཕྲིན་གང་ལེགས་པར་གྲུབ་སྟེ་བཞུགས་སྒར་དུ་ཞབས་སོར་བདེ་བར་འཁོད་པ་དང་འཇིགས་བྲལ་གློག་བརྙན་བཟོ་མཁན་དོན་གྲུབ་དབང་ཆེན་ལགས་ཀྱིས་རྒྱལ་སྤྱིའི་གསར་འགོད་རང་དབང་གི་གཟེངས་རྟགས་བཞེས་པའི་གསར་འགྱུར་ཡོད།
གྲོས་གླེང་མགོ་འཛུགས་མ་ཞུས་པའི་གོང་འདི་ལ་གསར་འགྱུར་བསྟན་རྫོགས་སྙན་སྒྲོན་ཞུ་གི་ཡིན།

ནས་ང་ཚོ་ཚང་མ་མཉམ་འཛོམས་བྱུང་བ་ལ་ཧ་ཅང་གི་དགའ་བོ་བྱུང་ཨ་ནི་ཐུགས་རྗེ་ཆེ་ཞུ་བ་ཡིན། ཨ་ནི་ང་དང་ངའི་རོགས་པ་ཁ་ཤས་ཅིག་གིས་ཨ་ནི་ཉིས་སྟོང་བརྒྱད་ཀྱི་རྒྱ་ནང་གི་ལུས་རྩལ་འགྲན་ཚོགས་ཆེན་མོ་ལ་ཨ་ནི་ང་ཚོ་བོད་ནང་གི་དངོས་ཡོད་གནས་ཚུལ་དེ་རྒྱལ་སྤྱི་སྒང་ལ་དྲིལ་བསྒྲགས་བྱེད་ཡག་གི་ཆེད་དུ། བོད་ནང་གི་དངོས་ཡོད་ཀྱི་གནས་ཚུལ་དེ་རྒྱལ་སྤྱི་སྒང་ལ་དྲིལ་བསྒྲགས་བྱེད་ཡག་གི་ཆེད་དུ་གློག་བརྙན་གཅིག་བཟོས་པ་རེད། དེ་ལ་བརྟེན་ནས་ང་རང་ལ་འཛིན་བཟུང་བྱས་ནས་མནར་གཅོད་ཚད་མེད་བཏང་ནས་ལོ་དྲུག་གི་བཙོན་འཇུག་བྱས་པ་རེད། ཕྱི་ལོགས་ལ་སླེབས་པ་ཡིན་ན་ཡང་དམ་དྲག་གི་འོག་ནས་ནང་མི་ལ་ལོ་བཅུ་ལྷག་ལ་ཐུག་ཡོད་པ་མ་རེད། མཐའ་མ་དེ་ང་རང་གིས་ད་ཉེན་ཁ་མང་བོ་བརྒྱུད་ནས་ཨ་རི་ལ་བྲོས་བྱོལ་དུ་ཡོང་དགོས་ཁེལ་བ་རེད། ཨ་ནི་བོད་ནང་གི་ད་ཉིས་སྟོང་བརྒྱད་ཀྱི་རྗེས་ལ་ཨ་ནི་གནས་ཚུལ་དེ་ཧ་ཅང་གི་ཛ་དྲག་པོ་ཆགས་ནས་ཨ་ནི་མི་བརྒྱ་དང་དྲུག་ཅུ་ལྷག་གིས་རང་ལུས་མེར་སྲེག་བཏང་ཡོད་པ་རེད་ཡིན་ནའང་རྒྱ་ནག་གཞུང་གིས་དེ་ལ་ངོས་ལེན་བྱས་ཡོད་པ་མ་རེད་ཨ་ནི་ཉིས་སྟོང་བཅུ་གཉིས་ཀྱི་ལོ་ལ་ད་སི་པི་ཇི་གིས་ང་རང་ལ་གསར་འགོད་རང་དབང་གི་དགའ་རྟགས་ཅིག་གནང་ཡོད་པ་རེད་དེ་ང་རང་ལ་མཚོན་ན་ནི་བོད་ནང་གི་ད་ཆབ་སྲིད་བཙོན་པ་རྣམས་དང་བོད་མི་ཡོངས་ལ་ནི་གདུང་སེམས་མཉམ་སྐྱེད་དང་ཨ་ནི་དྲང་བདེན་ལ་རྒྱབ་སྐྱོར་བྱས་པ་གཅིག་ལ་ངོས་འཛིན་ཞུ་གི་ཡོད། ཨ་ནི་ད་བོད་ནང་གི་གནས་ཚུལ་དེ་ཧ་ཅང་གི་ཛ་དྲག་པོ་རེད་ད་དེང་སང་འཛམ་གླིང་གི་ད་བཙོན་ཁང་ཆེ་ཤོས་ཅིག་གི་གྱུར་ཡོད་རེད་ཨ་ནི་དེ་རིང་འདི་ལ་ཕེབས་ཡོད་པའི་རྣམ་པ་ཚང་མ་གིས་ཨ་ནི་བོད་ནང་གི་ད་གནས་སྟངས་དེ་ས་ཡི་གོ་ལ་འདི་གི་སྒང་ལ་དྲིལ་བསྒྲགས་དང་ཁྱབ་སྤེལ་གཏོང་ཡག་ལ་ད་ངས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་བ་ཡིན། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཁ་སང་གཟའ་ཉི་མའི་ཉིན་མོ་བཞུགས་སྒར་རྡ་རམ་ས་ལར་ཞབས་སོར་བདེ་བར་འཁོད་ཡོད་པ་དང་དེ་ཡང་ཉི་ཧོང་ནང་གི་མཛད་འཆར་ཁག་ལེགས་པར་གྲུབ་པའི་རྗེས་སུ་ཁ་སང་ཕྱེད་ཡོལ་དུ་མགོན་པོ་གང་ཉིད་མཁའ་ལམ་བརྒྱུད་དེ་རྡ་རམ་ས་ལའི་ཉེ་འཁོར་གྱི་ག་གལ་གནམ་ཐང་དུ་ཞབས་སོར་འཁོད་པའི་སྐབས་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང་སྲིད་ཚབ་ཆོས་རིག་བཀའ་བློན་གཡུ་ཐོག་ཀརྨ་དགེ་ལེགས་མཆོག་དང་བདེ་སྲུང་བཀའ་བློན་བླ་བྲང་འཕགས་པ་ཚེ་རིང་མཆོག་བཅས་ཀྱིས་ཕེབས་བསུ་གཟབ་རྒྱས་ཞུས་ཡོད་པ་དང། དེ་ནས་ཆིབས་བསྒྲུབ་ཀྱིས་དེ་བཞུགས་སྒར་རྡ་རམ་ས་ལར་ཆིབས་བསྒྱུར་སྐབས་སུ་དད་ལྡན་སེར་སྐྱ་མི་མང་ཡོངས་ནས་ལག་ཏུ་དྲི་བཟང་གི་བདུག་སྤོས་དང་མཇལ་དར་སོགས་འཐམས་ཏེ་ཕེབས་བསུ་ཞུས་ཡོད་པ་རེད། མཛད་འཆར་ལྟར་ན ྋགོང་ས་མཆོག་ནས་སྤྱི་ཟླ་བཅུ་གཉིས་པའི་ཚེས་གསུམ་ནས་ལྔའི་བར་རྒྱ་གར་གྱི Uttar Pradesh མངའ་སྡེའི Sankisa འམ་ལྷ་བབས་ཀྱི་གནས་སུ་གཞོན་སྐྱེས་ཚོ་ལ་རྒྱལ་སྲས་ཞི་བ་ལྷ་ཡིས་མཛད་པའི་སྤྱོད་འཇུག་ཆེན་མོའི་གསུང་ཆོས་གནང་རྒྱུ་སོགས་གནས་ཚུལ་ཐོན་འདུག། ད་ནི་དེ་རིང་གི་ཕ་ཡུལ་གླེང་སྟེགས་ཀྱི་བགྲོ་གླེང་ལས་རིམ་དེ་འགོ་ཚུགས་རྒྱུ་ཡིན། དཔལ་གསང་ཆེན་སྔ་འགྱུར་རྙིང་མའི་དབུ་འཛིན་ཁྲི་རབས་བདུན་པ་ཀ་ཐོག་དགེ་རྩེ་རིན་པོ་ཆེ་འགྱུར་མེད་བསྟན་པ་རྒྱལ་མཚན་ཁོང་བདུན་ཕྲག་སྔོན་མའི་གཟའ་ཟླ་བའི་ཉིན་དགོངས་པ་ཆོས་དབྱིངས་སུ་ཐིམ་པ་དང་ཁོང་གི་མཛད་འཕྲིན་འདས་མཆོད་གོ་སྒྲིག་སོགས་ཀྱི་ཐད་ནས་བགྲོ་གླེང་བྱས་ཡོད། དེ་རིང་གི་ཕ་ཡུལ་གླེང་སྟེགས་ལས་རིམ་གྱི་ནང་ཀ་ཐོག་ཨ་འཛོམས་འོད་གསལ་མདོ་སྔགས་ཆོས་འཁོར་གླིང་གི་སློབ་དཔོན་ནོར་བུ་བཀྲ་ཤིས་ལགས་དང་བགྲོ་གླེང་ཞུ་བ་ཞིག་གསན་ལ་གནང། དཔལ་གསང་ཆེན་སྔ་འགྱུར་རྙིང་མའི་དབུ་འཛིན་ཁྲི་རབས་བདུན་པ་ཀ་ཐོག་དགེ་རྩེ་རིན་པོ་ཆེ་འགྱུར་མེད་བསྟན་པ་རྒྱལ་མཚན་ཁོང་བདུན་འདིའི་གཟའ་ཟླ་བའི་ཉིན་དགོངས་པ་ཆོས་དབྱིངས་སུ་ཐིམ་པ་དང་དེ་རིང་གི་ལས་རིམ་འདི་གི་ནང་དུ་ཁོང་གི་མཛད་འཕྲིན་དང་འདས་མཆོད་གྲ་སྒྲིག་སོགས་ཀྱི་ཐད་ནས་བགྲོ་གླེང་ཞུ་རྒྱུ་ཡིན། བརྗོད་བྱ་འདི་གི་ཐད་ལ་ང་རང་ཚོའི་ཀ་ཐོག་ཨ་འཛོམས། འོད་གསལ་མདོ་སྔགས་ཆོས་འཁོར་གླིང་གི་སློབ་དཔོན་ནོར་བུ་བཀྲ་ཤིས་ལ་གདན་འདྲེན་ཞུས་ཡོད། ནོར་བུ་བཀྲ་ཤིས་ལགས་དེ་རིང་ང་རང་ཚོའི་བདུན་འདི་གི་ལས་རིམ་ནང་དུ་ཕེབས་པ་ལ་ཐུགས་རྗེ་ཆེ་ཞུ་ནི་ཡིན། ཐུགས་ཆེ་ལགས། ཨ་སོ། ཨ་ནོར་བུ་བཀྲ་ཤིས་ལགས་ད་གསར་འགྱུར་བརྒྱུད་ལམ་ཁག་ཏུ་ཐོན་པ་ལྟར་ན་འདིའི་ཕྱི་ཟླ་བཅུ་གཅིག་པ་གི་ཚེས་པ་བཅུ་དགུ་གི་ཉིན་མ་དེ་ལ་ད་ཀ་ཐོག་དགེ་རྩེ་རིན་པོ་ཆེ་ད་བལ་ཡུལ་གི་གནས་མཆོག་གཡང་ལེ་ཤོད་ཀྱི་ཅིག་སྡེ་བ་ཅིག་ནས་རི་ཁྲོད་ཅིག་ནས་དགོངས་པ་རྫོགས་པའི་གནས་ཚུལ་དེ་ཐོན་པ་རེད་དེ་གི་སྐོར་ནས་གནས་ཚུལ་ཞིབ་ཆ་ཅིག་ངོ་སྤྲོད་ཅིག་གནང་ན།

ཨ་ནི་ད་དེའི་སྐོར་ལ་ཨ་ནི་སྤྱི་ཚོགས་ནང་ལ་ད་དེའི་གསལ་བསྒྲགས་མ་གནང་བའི་སྔོན་ནས་མང་པོ་ཞིག་ཞུས་བསྡད་ཡོད་རེད་མང་པོ་ཞིག་གནང་བསྡད་ཀྱི་འདུག་དེ་ཚོ་གང་ཡང་མ་རེད་ང་ཚོ་གི་གསལ་བསྒྲགས་བྱེད་ཡག་གི་ཉིན་མོ་དེ་ཨ་ནི་འདི་ཁ་སང་ཁ་ཉིན་པར་གི་ཨ་ནི་དེ་ཚོ་ཁ་སང་གི་ཉིན་མོ་དེ་ག་རང་གནང་ཡང་བསྡད་ཀྱི་འདུག་ཚོད་རེད་མ་གཏོགས་དེ་སྔོན་ལ་བྱང་ཕྱོགས་ཡ་ཆ་ཚང་ཨ་ནི་བསྡད་ཀྱི། རྫུན་མ་འདྲ་བོ་དང་དོགས་པ་འདྲ་བོ་མང་པོ་ཅིག་བཤད་བསྡད་ཀྱི་འདུག་པས་དེ་དག་ཐམས་ཅད་ཀྱང་ཨོ་དེ་བཞིན་མ་གཏོགས་པའི་དངོས་གནས་མ་རེད་ཟེར་ཡག་ཅིག་ཡིན། དངོས་གནས་དེ་ངས་འདི་ལ་བོད་ཀྱི་ཉིན་བཅུ་གཅིག་གི་ཞོགས་པ། ཆུ་ཚོད་བཅུ་གཅིག་ཡིན་མིན་ལ་ཨ་བཅུ་གཅིག་རེད་བཅུ་གཅིག་ཡིན་མིན་ཅིག་ལ་ཨོ་དེ་རི་ཁྲོད་ནས་མར་ཡོང་ས་དེ་ལམ་བར་གྱི་ཨོ་དེ་ནས་ཁོང་ཞབས་ཐང་མར་ཕེབས་པའི་སྐབས་སུ་ཨོ་དེ་འདི་བྱས་ནས། ཞབས་ཐང་ཕེབས་ས་ནས་འདྲེད་བརྡར་ཤོར་ནས་ཨོ་དེའི་དབང་གིས་དགོངས་པ་གཞན་དོན་དུ་སོང་པ་གནས་སྟངས་དེ་རེད་མ་གཏོགས་པའི་ཨ་ནི་གཅིག་མོ་ཊ་བརྡབ་ཀྱིན་ཕེབས་སོང་པ་འདྲ་བོ་དང་ཨ་ནི་གཞན་པ་གཅིག་གིས་གཅིག་བཀྲོངས་བཞག་ཡ་འདྲ་བོ་དང་འོ་དེ་འདྲས་གང་ཡང་མ་རེད་ཞུ་ཡ་ཡིན།

བོད་མི་མང་སྤྱི་འཐུས་དང་དེ་བཞིན་དུ་བཀའ་ཤག་གི་ངོས་ནས་གདུང་སེམས་མཉམ་སྐྱེད་ཀྱི་མྱ་ངན་ཞུས་ཡོད་པ་དང་རྒྱལ་སྤྱིའི་དགེ་ལྡན་ལྷན་ཚོགས་ལ་སོགས་པ་གིས་ཡང་དེ་བཞིན་དུ་གསལ་བསྒྲགས་སྤེལ་ཡ་ཅིག་བྱུང་ཡོད་རེད་ད་དེ་འདྲ་ཡིན་ཙང་ཅིག་དད་ལྡན་མང་པོ་ཅིག་གི་གདུང་མཇལ་ཞུ་ཡ་གི་གོ་སྐབས་དེ་ཅིག་རག་གི་ཡོད་མེད་དེ་ཡང་དོ་སྣང་བྱེད་ཀྱི་ཡོད་ཙང་ཅིག་གདུང་མཇལ་ཞུ་ཡ་དང་དེ་གི་གྲ་སྒྲིག་ག་རེ་ཅིག་ཡོད་ན།
ཨོ་ལགས་ད་ལྟ་གདུང་མཇལ་བྱེད་ཡག་གི་ཨ་ནི་གྲ་སྒྲིག་ལ་དགོས་ན་འདྲ་ཨ་ནི་དེའི་སྐོར་ནས་ཞུས་པ་ཡིན་ན་ཨ་ནི་ཁ་སང་གཞན་ཟག་ད་པ་ཁོང་ཡག་ཨ་ནི་ཞིང་ཕེབས་དོ་ཟག་དེ་ཡག་རི་ཁྲོད་རེད་རི་ཁྲོད་ལ་ཡིན་ཙང་ཨ་ནི་དེ་ལ་ཡག་ཧ་ཅང་གི་ལགས་ས་ཆ་དང་ལམ་ཁ་དང་ཚང་མ་སྟབས་བདེ་བོ་ཡོད་མ་རེད་འདི་འདྲ་མ་ཐོག་གི་ད་འདྲ་ཨ་ནི་དགོན་པ་ནང་ལ་མར་གདུང་དེ་གདན་ཞུ་བྱེད་པའི་ཐོག་ནས་ཨ་ནི་ད་འདྲ་རེད་ལགས།

མདོར་བསྡུས་ཙམ་ཞུས་པ་ཡིན་ན་ས་བོན་ཙམ་ཞུས་པ་ཡིན་ན་དེ་འདྲ་ཞིག་རེད་ལ། ལ་སོགས་ནོར་བུ་བཀྲ་ཤིས་ལགས་ད་གིན་ངོ་སྤྲོད་བྱས་པ་ལྟར། ད་ཀ་ཐོག་དགེ་རྩེ་རིན་པོ་ཆེ་འདི་ད་སྔ་འགྱུར་རྙིང་མ་གི་དབུ་འཛིན་ཁྲི་རབས་བདུན་པ་ཆགས་ནས་ད་ཕལ་ཆེར་ལོ་གཅིག་ཟིན་འགྲོ་གི་ཡོད་རེད། ད་འདི། ད་སྔོན་མ་གི་འདི། ག་རེ་སྨོན་ལམ་ཆེན་མོ་ཚོགས་པའི་སྐབས་སུ་ཅིག་ཐག་བཅད་པ་ལྟར་ན་ལོ་གསུམ་རེའི་ནང་རེས་མོས་བྱེད་ཀྱི་ཡོད་ཙང་ད་རྗེས་ཀྱི་ལོ་གཉིས་འདི། ད། སྔ་འགྱུར་རྙིང་མ་གི་ཁྲི་རབས་འདི།

ད་དེ་འདྲའི་མ་གཏོགས་དེ་བོད་འབྱོར་གྱི་གསལ་པོ་ཞིག་ཤེས་ཀྱི་མེད་ལགས། ལགས་སོ། དེ་ནས་ནོར་བུ་བཀྲ་ཤིས་ལགས་ད་འདི། ཀ་ཐོག་དགེ་རྩེ་རིན་པོ་ཆེ་གི་ཅིག་གདུང་མཆོད་ཀྱི་སྐོར་ནས་ཡང་ཅིག་གྲ་སྒྲིག་ག་རེ་ཡོད་ན་ད་མ་འོང་གི་ད་བདུན་རེ་ན་འདྲ་གི་ཉི་མ་ཞེ་དགུ་ན་འདྲ་གི་དག་གི་ཅིག་འཆར་གཞི་རིམ་པ་ག་རེ་ག་རེ་ཅིག་བཏང་ཡོད་ན།